ཨ་མི་རི་ཀ་དང་རྒྱ་ནག་གི་བར་གྱི་ཕྱི་སྲིད་འབྲེལ་ལམ་དེ་ཁྱོན་ཡོངས་ནས་ཇེ་སྡུག་ལ་འགྲོ་བཞིན་པའི་སྐབས་སུ་ཨ་རིའི་ཕྱི་སྲིད་ལྷན་ཁང་གི་ངོས་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་དགུ་ཉིན་ལ་ཨ་རིའི་ནང་གི་ཆོས་དད་རང་དབང་ཐད་ཀྱི་སྙན་ཐོ་གལ་ཆེ་ཤོས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་གི་སྙན་ཐོ་དེ་བཏོན་ཡོད་པ་རེད། ཐེངས་འདིའི་ཀུན་གླེང་ལས་རིམ་གྱི་བརྗོད་གཞིའི་ནང་དུ་སྙན་ཐོ་དེའི་ནང་གི་གལ་གནད་ཆེན་པོ་ཁག་དང་གཞན་ཡང་བོད་དང་འབྲེལ་བའི་གནས་ཚུལ་གསར་པ་གང་ཡོད་མེད་ཀྱི་ཐད་ནས་བགྲོ་གླེང་ཞུ་གི་ཡིན། བརྗོད་གཞི་འདིའི་སྟེང་ལ་འདི་ག་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་གདན་འདྲེན་ཞུས་ཡོད། བུ་ཆུང་ལགས་སྐུ་ཁམས་བཟང། སྐུ་ཁམས་བཟང་ངོ། བུ་ཆུང་ལགས་ཨ་རིའི་གཞུང་གི་ངོས་ནས་བཏོན་པའི་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ལོ་འཁོར་སྙན་ཐོ་དེ་སྤྱི་བསྒྲགས་བྱས་པའི་གསར་འགོད་ལྷན་ཚོགས་ཀྱི་སྟེང་ལ་ཨ་རིའི་ཕྱི་སྲིད་དྲུང་ཆེ Mike Pompeo དང། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་གི་སྐུ་ཚབ Sam Brownback གཉིས་ཆ་ཕེབས་བྱས་རྒྱ་ནག་གཞུང་འདི་ཡིན་ན། ཆོས་ལུགས་དད་མོས་རང་དབང་ལ་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་སྡུག་ཤོས་ཁོངས་རེད་ཅེས། ད་སྔོན་མ་ནང་བཞིན་སྐྱོན་བརྗོད་བྱས་སོང།

ཐོག་སྲིད་ཇུས་ཁྲིམས་ཡིག་གཞིར་བཟུང་ཐོག་ནས་བོད་ཀྱི་གནད་དོན་ཐོག་ལ་འགྲེལ་བརྗོད་ཐ་དད་བྱེད་དགོས་སྐོར་རྒྱ་ནག་རང་གི་གནད་དོན་དེ་ལས་མེད་པ་རེད་དེ་ཡིན་དུས་ད་ལོའི་ད་ལྟ་ཆོས་དད་རང་མོས་སྙན་ཐོ་འདི་ནང་ལ་ཡོད་པའི་དམིགས་སུ་བཀར་ནས་བོད་ནང་གི་ད་བོད་ཟེར་དུས་བོད་མདོ་དབུས་ཁམས་གསུམ་གྱི་ནང་གི་གནད་དོན་ཐོག་ལ་ཆོས་ལུགས་རང་དབང་གནས་སྟངས་ག་འདྲ་ཡིན་མིན་འདི་ནང་ལ་འགྲེལ་བརྗོད་རྒྱབ་བྱས་འགྲེལ་བརྗོད་རྒྱབ་པའི་བྱེད་ཡ་དེ་ཡ་ཅིག་སྡེ་ཚན་བཞིའི་ཐོག་ལ་འགྲེལ་བརྗོད་བྱས་བཞག་པ་ཞིག་ཆགས་ཡོད། ཨ་སྡེ་ཚན་ག་རེ་ག་རེ་རེད་འདུག་དེ་ཚོ། ད་སྡེ་ཚན་དང་པོ་དེ་ཁྱོན་ཡོངས་ཀྱི་རྒྱ་ནག་གཞུང་གི་ཅིག

དང་བོད་མིའི་ཀྱི་ཆོས་དད་རང་མོས་གནས་ཚུལ་ཐོག་ལ་སྲིད་བྱུས་དེ་དེ་སྔ་ལས་ཅིག་ཡག་ག་མ་ཕྱིན་པ་དང་ད་དུང་ཅིག་ལོ་རེ་བཞིན་དུ་ཅིག་ཁོང་ཚོ་ཅིག་དམ་རུ་བཏང་གི་ཡོད་པའི་གནས་སྟངས་ཅིག་ཆགས་ཏེ་གནས་སྟངས་འདི་ཚོའི་ཐོག་ནས་ད་ང་ཚོས་ཨ་མི་རི་ཀའི་གཞུང་གི་སྲིད་བྱུས་ག་འདྲ་འཛིན་དགོས་ཀྱི་ཡོད་མེད་དེ་འདྲའི་ཐོག་ལ་ང་ཚོས་བསྒྲགས་གཏམ་དེ་འདོན་འཆར་ཆགས་ཡོད།
ཨ་ནི་ད་ལོ་ཡ་ཆོས་དད་རང་དབང་འདི་ནང་ལ་དམིགས་བསལ་གི་སྐུ་མདུན་གྱི་ཡང་སྲིད་གི་སྐོར་ནས་ཤོག་ད་ཤོག་ལབ་ན་འདྲ་རྒྱ་ནག་གི་ཕྱོགས་ནས་འདས་བའི་ལོ་དེའི་ནང་ལ་ཅིག་གནས་ཚུལ་ལབ་ན་འདྲ་དེ་འདྲའི་ཡང་སེ་ཡང་སེ་ཐོན་གི་ཡོད་རེད་ཨ་ནི་ཨ་རིའི་གི་ངོས་ནས་དེའི་སྒང་ལ་ཐུགས་སྣང་ཆེན་པོ་གནང་གི་འདུག་དེའི་སྐོར་ལ་འདུག་ཨེ། ལར་ཡང་ཨ་མི་རི་ཀའི་གཞུང་ངོས་ནས་ད་གཞུང་ཟེར་དུས་ད་ལྟའི་ཏྲམ་སྲིད་གཞུང་མ་བས་གོང་ལས་དེ་སྔའི་ད་ལྟའི་ཨོ་བྷ་མ་སྲིད་གཞུང་གི་སྐབས་གཉིས་པའི་སྐབས་ནས་རང་ནས་ཅིག་བོད་ནང་གི་ཆོས་དད་རང་མོས་གནད་དོན་ཐོག་འགྲེལ་བརྗོད་བྱེད་དུས་ཞུས་མ་ཐག་གི་བོད་ཀྱི་སྤྲུལ་སྐུ་ངོས་འཛིན་བྱེད་ལུགས་ཀྱི་དེའི་ལམ་སྲོལ་དེའི་ཐོག་ལ་རྒྱ་ནག་གཞུང་གིས་ཅིག་རྩ་མེད་བཏང་ཡག་གི་ཐབས་ཤེས་བྱས་པའམ་ཡང་མིན་ན་རྒྱ་ནག་གཞུང་ཐེ་བྱུས་བྱས་པའམ་ཡང་མིན། རྒྱ་ནག་གཞུང་གིས་སྟངས་འཛིན་བྱས་པའམ་དེ་ཚོ་བྱས་ཡ་ཐོག་ལ་ཨ་རི་གཞུང་གིས་རྒྱལ་སྤྱིའི་ཁྲིམས་དང་མཐུན་གྱི་མེད་པ་ཅིག་ཟེར་བྱས་དེའི་ཐོག་ལ་མོས་མཐུན་མེད་ཚུལ་དམིགས་སུ་བཀར་ནས་ད་ད་ལྟའི་ཆ་ལ་བར་སྐབས་ཅིག་ལ་རྒྱ་ནག་གཞུང་གི་དཔོན་རིགས་མང་པོ་ཅིག་གིས་རྒྱལ་བ་རིན་པོ་ཆེའི་ཡང་སྲིད་དེ་མ་འོངས་པའི་རྒྱལ་བ་རིན་པོ་ཆེའི་ཡང་སྲིད་གནས་ཚུལ་ལ་སོགས་པ་དཔེར་ན་དེ་སྔ

བོད་མིའི་ཆོས་ལུགས་ཀྱི་འགྲོ་ལུགས་ཐོག་ནས་ཅིག་རྒྱལ་བ་རིན་པོ་ཆེ་ཡང་སྲིད་གཙོས་པའི་བོད་མིའི་ཅིག་ཡང་སྲིད་ཀྱི་འགྲོ་ལུགས་ཐོག་ལ་རྒྱ་ནག་གཞུང་གིས་ཐེ་བྱུས་བྱེད་ན་འགྲིག་གི་མེད་ཟེར་ཡ་དེ་གསལ་པོར་འདི་ནས་གསུངས་ཡོད་རེད། ལེགས་སོ་དེ་ནས་བུ་ཆུང་ལགས་ད་ད་ལྟ
ཨ་མི་རི་ཀ་གི་སྲིད་འཛིན Trump འཛིན་སྐྱོང་སྲིད་གཞུང་གི་ངོས་ནས་རྒྱལ་སྤྱིའི་ཆོས་དད་རང་དབང་གི་སྙན་ཐོ་དེ་ཕལ་ཆེར་ཐེངས་གསུམ་པ་ཆགས་འདུག་བསམ་སོང་ཨ་ནི་བུ་ཆུང་ལགས་ཀྱིས་བལྟས་ཡོང་དུས་སྐབས་ལ་ད་ལྟའི་ཨ་རིའི Trump འཛིན་སྐྱོང་སྲིད་གཞུང་འདིས་རྒྱལ་སྤྱིའི་ནང་གི་ཆོས་དད་རང་དབང་གི་ཐད་ལ་དོ་སྣང་ལབ་ན་འདྲ་གལ་འགངས་ཆེན་པོ་ག་འདྲ་བརྩི་གི་འདུག།
ད་ལྟའི Trump སྲིད་གཞུང་གི་འདི་སྤྱིར་བཏང་ཨ་མི་རི་ཀའི་སྲིད་གཞུང་སུ་ཡིན་མིན་ནི་སོ་སོ་སོའི་གི་ཐབས་ཤེས་དང་སོ་སོ་སོའི་གི་ཤུགས་རྒྱག་སའི་གི་གནད་དོན་གཅིག་ཡོང་གོ།

སྤྱི་མཐུན་ཚོགས་པའི་ལྟ་བ་དེ་ཆོས་ལུགས་ཀྱི་རང་དབང་ཐོག་ནས་ཅིག་གང་ན་ཤུགས་ཆེན་པོར་འདི་ཨེ་ཅིག་ཡེ་ཤུ་ཆོས་ལུགས་ཀྱི་ད་གཙོ་བོ་རྨང་གཞི་སྟེང་ཅིག་ཁོང་ཚོས་འགྲེལ་བཤད་བྱེད་ཀྱི་ཡོད་དེ་ཡིན་དུས་ད་ལྟའི་ཀྲམ་སྲིད་གཞུང་འདི་ཨེ་ཅིག་ཆོས་ལུགས་རང་དབང་ཐོག་གི་ནང་ནས་ཤུགས་ཆེན་པོ་ཞེ་པོ་ཅིག་བསྐྱོན་གནང་པའི་ནང་ནས་ཅིག་དཔེ་མཚོན་སོར་གཉིས་སོར་འདས་མ་ཐག་པའི་ལོ་ཉིས་སྟོང་བཅུ་དགུ་དང

དེ་དང་མཉམ་དུ་ཡང་ད་ལྟ་ཨ་རིའི་ནང་གི་ཆོས་དད་རང་དབང་གི་སྐུ་ཚབ་ཁོང་ཡིན་ན་ད་ལྟ་སྤྱིར་བཏང་ཡིན་ན་བོད་ཀྱི་ཕྱོགས་ལ་དམིགས་བསལ་གྱི་དོ་སྣང་ཡོད་མཁན་དེ་འདྲའི་གཅིག་རེད་འདུག་ཨཱ་ནི་ད་ལྟ་དམིགས་བསལ་གྱི་གཞིས་སྒར་རྡ་རམ་ས་ལར་དངོས་སུ་ཕེབས་བྱས་སྐུ་མདུན་ལ་མཇལ་ཁ་ཞུ་བ་དང་དེ་འདྲའི་བྱས་ཨཱ་ནི་དེ་མ་ཟད་རྒྱལ་ས་ཝ་ཤིང་ཊོན་གྱི་མངའ་ཁུལ་ནས་བོད་དོན་དང་འབྲེལ་བའི་སྐོར་ནས་ཡང་ཚོགས་འདུ་དང་དེ་འདྲའི་ཚོགས་དུས་དངོས་སུ་ཕེབས་ཀྱི་ཡོད་པ་དེ་འདྲའི་གཅིག་མཐོང་སོང། འདི་ཨ་རིའི་གཞུང་གི་ད་རྒྱལ་སྤྱིའི་ཆེད་དད་རང་དབང་གི་སྐུ་ཚབ་སྔོན་མ་དེ་ཚོ་འདི་འདྲའི་ཡོད་རེད་པས་ཨ་ནི་ཁོང་དམིགས་བསལ་གི་ཡ་བོད་ཀྱི་ཕྱོགས་ལ་དོ་སྣང་ཡོད་པ་དང་འདི་གི་ཡ་ད་ད Trump འཛིན་སྐྱོང་སྲིད་གཞུང་གི་ངོས་ནས་ཆོས་དད་རང་དབང་དང་དེའི་ནང་གི་ཡ་རྒྱ་ནག་གི་ནང་གི་ནང་པའི་ཕྱོགས་ལ་སྙན་ཐོ་དང་ཨ་ནི་གཏམ་བརྗོད་ཡང་ཡང་སྤེལ་གི་ཡོད་པ་འདི་ཚོ་ལ་ཤུགས་རྐྱེན་ཐེབས་ཐུབ་ཡོད་པ་དགོངས་གི་ཡོད་ན། ལགས་རེད་ད་ལྟའི་ད་ལོའི་འདི་ད་ཤུགས་ཆེ་ཡོད་མ་གཞི་དེ་སྔའི་གི་ཆོས་ལུགས་རང་དབང་ཐོག་ལ་ཨ་རི་གཞུང་སྐུ་ཚབ་ཀྱིས་ཅིག་བོད་དོན་ཐོག་ཐུགས་སྣང་གནང་གི་ཡོད་དཔེར་ན་དེའི་གོང་གི་སྐུ་ཚབ་དེ David Saperstein ཟེར་ཁོང་ཡང་ཆེད་མངགས་སྔོན་མ་རྒྱ་གར་ལ་ཆིབས་ཕེབས་བྱས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུས་ཡོད་རེད་དེ་ཡང་རྒྱ་གར་ལྷོ་ཕྱོགས་སྡེ་པ་ཅིག་རྗེའི་ནང་རྡ་རམ་ས་ལར་བཅར་ཡོད་མ་རེད་ཡིན་པས་ནི་ད་རེས་ཀྱི་དེའི་སྐུ་ཞབས Sam Brownback ནང་བཞིན་ཅིག་ཡོངས་གྲགས་བྱས་པ་དང་ཅིག་མངོན་གསལ་དོད་པོ་ཅིག་གནང་པ་དེ་བྱུང་ཡོད་མ་རེད་ད་རེས་གནང་དགོས་ཡ་དེ་རྒྱུ་མཚན་དེ་གཅིག་དེ་ཁོང་དང་ང་ཚོས་བཀའ་མོལ་དེ་འདྲ་གནང་པས་ད་རེས་ཀྲམ་སྲིད་གཞུང་གི་ལྟ་བའི་ཐོག་ནས་ཆོས་དད་ཆོས་དད་རང་མོས་ཀྱི་གནད་ཀ་ཆེན་པོ་བརྩི་གི་ཡོད་ཙང་འདི་གིས་གཅིག་ཆགས་འགྲོ་གཉིས་པ་དེ་ད་ལྟ་བཀའ་མོལ་གསུངས་པ་ནང་བཞིན་སྐུ་ཞབས Sam Brownback དེ་སྔ་ཁོང་རང་གྲོས་ཚོགས་ནང་ནས་གྲོས་ཚོགས་གོང་མའི་འཐུས་མི་གནང་བསྡད་པའི་སྐབས་ནས་གཅིག་བོད་ཀྱི་གནད་དོན་ཐོག་ཐུགས་སྣང་སྐུ་སྒེར་ཐོག་ནས་ཐུགས་སྣང་ཆེན་པོ་ཞེ་དྲག་ཅིག་ཡོད་པ་དེ་ཁོང་རང་ང་ཚོས་མཇལ་དུས་ནས་ད་ག་རང་ཧྲུལ་གནང་མ་ཐུབ་ད་དེ་འདྲ་ཡིན་དུས་དོན་དག་འདི་འདྲའི་གཉིས་ཐོག་ནས་ཁོང་གིས་ད་ནས་ཅིག་བོད་ཐོག་ལ་ཤུགས་ཆེན་པོ་སྤྲོད་གནང་པ་དང་དཔེར་ན་གཏམ་བཤད་ཡིན་ནའི་ཅིག་ཞེ་དྲག་ཅིག་རྩིས་བཀུར་ཆེན་པོ་ལ་སོགས་པ་དེ་འདྲ་གནང་ཡག་འདི་རྒྱུ་རྐྱེན་འདི་ཚོ་རེད། དེ་ནས་གཙོ་བོ་གཅིག་དེ་རྒྱ་ནག་གཞུང་གིས་བོད་ནང་གི་ཆོས་དད་རང་མོས་གནད་དོན་ཐོག་ལ་ཅིག་ཡར་རྒྱས་ཁྱོན་ནས་ཕྱིན་མེད་པ་དེ་ཁོང་ཚོ་ཚང་མས་མཐོང་ཡོང་དུས་ད་ལྟའི་ཅིག་ཨ་མི་རི་ཀ་གཞུང་དེང་སང་རྒྱ་ནག་གཞུང་མཉམ་དུ་འབྲེལ་བ་བྱེད་པའི་སྐབས་ལ་གནད་དོན་གཅིག་ཆགས་འདུག།
དེ་ནས་བུ་ཆུང་ལགས་ད། རྒྱ་ནག་གཞུང་གིས་སྤྱིར་བཏང་གི་ད་འགྲོ་བ་མིའི་ཐོབ་ཐང་དང་དེ་ཚོ་གི་སྙན་ཐོ་སྔོན་མ་དེ་ཚོའི་ནང་ལ་བལྟ་ཡོང་དུས་སྐབས་ལ་རྒྱ་ནག་གཞུང་གིས། ད་ནང་ང་ཚོའི་འཕྲུལ་རིག་ལག་རྩལ་འདི་འཕེལ་རྒྱས་སོང་བ་དང་མཉམ་དུ་ཨ་ནི་མི་ལ་དམ་དྲག་བྱེད་ཡ་དང་དྲག་གནོན་བྱེད་ཡ་རང་དབང་ཚོད་འཛིན་བྱེད་ཡ་སྨྲ་བརྗོད་རང་དབང་བཀག་སྡོམ་བྱེད་ཡ་ལ་སོགས་པ་དེ། ད་འཕྲུལ་རིག་ལག་རྩལ་དང་ཨ་ནི་བརྡ་འཕྲིན་དེ་ཚོ་བེད་སྤྱོད་གཏོང་གི་ཡོད་པ་ཤེས་གི་ཡོད་རེད་ཐེངས་འདིའི་ཆོས་དད་རང་དབང་གི་སྙན་ཐོ་གི་ནང་ལ། ད་བོད་ནང་གི་བོད་མི་དེ་ཚོ་ཡིན་ན་འདྲ་སྤྱིའི་ཆ་ནས་རྒྱ་ནག་གི་ནང་གི་ཆོས་དད་ཡོད་མཁན་དེ་ཚོ་གི་ཆོས་ཀྱི་བྱེད་སྒོ་དང་ཡང་ན་ཆོས་ལུགས་ཕྱོགས་ཀྱི་ད་གནས་ཚུལ་ཡིན་ན་འདྲ་དེ་ཚོ་བརྡ་འཕྲིན་གྱི་བརྒྱུད་ལམ་ནས་བཀག་སྡོམ་བྱེད་ཡག་གི་དེ་འདྲའི་གི་སྐོར་ལ་ཤུགས་ཇེ་ཆེ་སོང་ཡོད་པ་འདུག་ཨེ། ཁོ་ཚོས་འགྲེལ་བཤད་དེ་འདྲ་བསྐྱོན་གནང་ཤག་འགྲེལ་བཤད་དེ་བརྡ་འཕྲིན་བརྒྱུད་ལམ་བཀག་སྡོམ་བྱས་སོ་རེད་གཅིག་རེད་གཅིག་ནས་ཡང་དམ་དྲག་བྱེད་ཡག་ཁོ་ཚོས་གཅིག་དཔེར་ན་དེང་དེང་དུས་ཀྱི་འཕྲུལ་ཆས་རིགས་བེད་སྤྱོད་བྱས་བྱས་མང་ཚོགས་དམ་དྲག་བྱེད་ཡ་སྟངས་འཛིན་བྱེད་ཡ་ལ་སོགས་པ་དེ་འདྲས་དཔེར་ན་དགོན་པ་གཅིག་གཉིས་གཅིག་ནང་ལ་ཁོང་ཚོས་པར་ཆས་ལ་སོགས་པ་དེ་འདྲས་གཅིག་བཙུགས་དང་ནང་བཞིན་དྲ་རྒྱ་ཐོག་ནས་གཅིག་དམ་འཛིན་ལ་སོགས་པ་དེ་འདྲས་ག་རེ་འདི་ན་འགྲེལ་བཤད་བསྐྱོན་གནང་འདུག། དེ་ནས་ད་རྒྱ་ནག་དང་ཨ་རི་གཉིས་ཆ་གི་ད་འབྲེལ་ལམ་ཚོང་གི་ཕྱོགས་ཡིན་ན་འདྲ་སྤྱིའི་ཆ་ནས་ཕྱི་སྲིད་འབྲེལ་ལམ་ཁྱོན་ཡོངས་ནས་ཇེ་སྡུག་ལ་སོང་ཡོད་པ་གི་སྐབས་འདི་ལ་ཨ་རིའི་ཆོས་དད་རང་དབང་གི་སྙན་ཐོ་འདི་བཏོན་པ་འདི་གིས་གཅིག་དེའི་ནང་ལ་ཡང་གནད་འགག་དང་དེ་འདྲའི་སྐད། ཤུགས་རྐྱེན་དང་དེ་འདྲའི་སྐད་ཐེབས་ཀྱི་ཡོད་ན་རྒྱ་ནག་གཞུང་གིས་དེ་ལ་ལན་གང་བརྒྱབ་འདུག། ད། ད་ལྟ། ང་ཚོ་བཀའ་མོལ་གནང་པའི་སྐབས་ལ་ངས་རྒྱ་ནག་གཞུང་ལན་བརྒྱབ་པ་ཞིག་ངས་ཅིག་མཐོང་མ་བྱུང། ཡིན་པ་ཡིན་ན་ཆུང་མ་ཐུག་གི་རྒྱ་ནག་གཞུང་གིས་དེ་ལ་ལན་ཅིག་འདྲ་བརྒྱབ་ཀྱི་རེད་ཁོང་ཚོ་ད་སུས་བརྒྱབ་ཀྱི་ཡོད་ནས་མེད་ནས་གང་ལྟར། རྒྱ་ནག་གཞུང་ད་ལྟའི་འདི་གི་འདས་པའི་ཁོང་ཚོའི་བྱ་སྤྱོད་ལ་གཟིགས་གནང་བ་ཡིན་པ་ཡིན་ན། དངོས་ཡོད་གནས་ཚུལ་ག་རེ་བཏོན་གནང་བ་ཡིན་པ་དེ།

ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ལྟ་བུ་ཅིག་གིས་ཅིག་དོ་སྣང་མུ་མཐུད་ནས་བྱེད་ཀྱི་ཡོད་པ་དེ་གསལ་པོ་ཞིག་བྱེད་མཁན་འདུག་དེ་གི་བག་ཆགས་ཅིག་ཆགས་ཀྱི་རེད་གཉིས་པ་དེ། ལོ་རེ་བཞིན་དུ་ཨ་མི་རི་ཀས་སྙན་ཐོ་འདི་ཚོ་བཏོན་ཡོང་དུས་རྒྱ་ནག་གཞུང་གང་ལྟར་ཁོང་ཚོ་ཕྱི་ལ་ཕྱི་ལོག་ལ་ཅིག་ཕོག་མ་བྱུང་མདོག་མདོག་བྱས་པའི་ནང་དོན་དུ་ཁོང་ཚོས་ཀྱི་རྒྱལ་སྤྱིའི་ནང་ལ་ཡང། འཛམ་བུ་གླིང་གི་རྒྱལ་ཁབ་ཁག་ནས་རྒྱ་ནག་གཞུང་ལྟ་ཕྱོགས་འདི་ཡག་པོ་མེད་པ་ཅིག་དང། ལྷག་པར་དུ་དེང་སང་རྒྱ་ནག་གཞུང་དང་ཨ་མི་རི་ཀའི་གཞུང་དབར་གྱི་འབྲེལ་བ་དེ་ཡག་པོ་མེད་ཟེར་བ་གྱི་གནས་ཚུལ་འདི་ཡང་རྒྱ་ནག་གཞུང་ལ་ཅིག་ཕོག་ཡའི་གནས་ཚུལ་ཅིག་ཆགས་ཆགས་ཡོད།
དེ་ནས་བུ་ཆུང་ལགས་ད། གཅིག་དེ་ང་ཚོ་ཨ་རིའི་ཕྱོགས་ནས་རང་དབང་གི་ཚོགས་པ་ཡིན་ན་འདྲ་ཨ་རིའི་ཕྱི་སྲིད་ལྷན་ཁང་གི་ངོས་ནས་ཡིན་ན་འདྲ་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་དེ་བཏོན་ཡོང་དུས་སྐབས་ལ་རྒྱ་ནག་གཞུང་གིས་དེ་ལ་ད་ལད་ཟློས་ཀྱི་ཚུལ་གྱིས་ལོ་རེ་རེ་ལ་རྒྱལ་སྤྱིའི་ནང་གི། ཅིག་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་ཅིག་འདོན་གི་ཡོད་རེད། ཡང་རྒྱ་ནག་གི་ནང་ལ། ཅིག་ཨ་རིའི་ཆོས་དད་རང་དབང་གི་སྙན་ཐོ་འདི་ལ་ལད་ཟློས་བྱས་བྱས་ཆོས་དད་རང་དབང་གི་སྐོར་ལ་སྙན་ཐོ་འདོན་གི་ཡོད་རེད་པས་ག་རེ་བྱས་འདོན་གི་ཡོད་རེད་ཡང་ན་ག་རེ་བྱས་འདོན་གི་ཡོད་བ་མ་རེད།
ཆོས་དད་རང་མོས་ཀྱི་གནད་དོན་ཐོག་ལ་རྒྱ་ནག་གཞུང་གིས་ཨ་རི་ལ་ལན་ལྟ་བུ་བྱས་བྱས་ཨ་མི་རི་ཀའི་ནང་ལོགས་ཀྱི་ཆོས་དད་རང་མོས་གནད་དོན་ཐོག་ལ་ཕལ་ཆེར་ལན་རྒྱབ་པ་ངས་དྲན་གྱི་མི་འདུག་ཕལ་ཆེར་བཏོན་ཡོད་མ་རེད་བསམ་གྱི་གང་ཞུས་པས་ན་ཆོས་དད་རང་མོས་གནད་དོན་དེ་ཕལ་ཆེར་རྒྱ་ནག་གཞུང་འགྱོད་བཟོད་མེད་པ་ཞིག་ཆགས། ཨ་མི་རི་ཀ་དམངས་གཙོའི་རྒྱལ་ཁབ་ཅིག་ཡིན་པ་ཡིན་ཙང་རང་དབང་རྒྱལ་ཁབ་ཅིག་ཡིན་དུས་དེ་ཆོས་ལུགས་ཀྱི་དོན་ག་རེ་ཡིན་ནའི་ཅིག་སྲིད་འཛིན་རེད་སྲིད་གཞུང་རེད་དེ་ནས་གྲོས་ཚོགས་རེད་སུ་ཡིན་ནའི་ཅིག་སྒེར་གྱི་འདོད་པ་གང་ཡིན་ཡིན་མིན་མ་ལྟོས་པ་ལ་ཅིག་དེའི་རང་དབང་ཐོག་ནས་ཅིག་བེད་སྤྱོད་བྱེད་ཆོག་ལྷག་པར་དུ་ཨ་མི་རི་ཀའི་རྩ་ཁྲིམས་ཀྱི་ཅིག་བསྐྱར་བཅོས་དང་པོ་འདི་གཞིར་བཟུང་བྱས་པ་ན་དེ་རང་དབང་ཆ་ཚང་ཨ་མི་རི་ཀའི་མི་དམངས་ལ་དེ་རང་དབང་ཕལ་ཆེར་མིས་བལྟས་པ་ན་ཤུགས་ཆེ་དྲགས་པའི་སྐྱོན་མ་ཤི་རང་དབང་ཉུང་བའི་སྐྱོན་ཡོད་མ་རེད།
ཨ་རིའི་ཕྱི་སྲིད་ལྷན་ཁང་གི་ངོས་ནས་ཆོས་དད་རང་དབང་གི་སྐོར་ལ་གནས་ཚུལ་ཐོན་པ་དང་ཡང་ན་འགྲོ་བ་མིའི་ཐོབ་ཐང་ལ་སོགས་པའི་སྐོར་ནས་སྙན་ཐོ་འདི་བཏོན་ཡོང་དུས་སྐབས་ལ་འདི། ལོ་རེ་རེ་ལ་བཏོན་གི་ཡོད་བ་རེད་བ། ཨ་ནི་སྤྱིར་བཏང་སྙན་ཐོ་དེ་ང་ཚོའི་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་སླེབས་པ་ནང་བཞིན་མ་ཡིན་པ་བྱས་ལོ་རྒྱུས་ཀྱི་ད་ཡིག་ཆ་གི་ནང་ཡིན་ན་འདྲ་དེ་ཧ་ལས་བ་གི་རིན་ཐང་ཆེན་པོ་ཅིག་གི་མཐོང་གི་ཡོད་བ་རེད། ཨ་མི་རི་ཀ་གི་ཕྱི་སྲིད་ལྷན་ཁང་གིས་ལོ་རེ་རེ་གི་ཆོས་དད་རང་དབང་གི་སྙན་ཐོ་འདི་གལ་འགངས་ཆེན་པོ་ག་འདྲ་ཆགས་ཡོད་བ་རེད།

ཡིན་པ་ཡིན་ནའི་སྙན་ཐོ་འདིར་འཛམ་བུ་གླིང་རྒྱལ་ཁབ་མང་པོའི་ཕྱི་ནང་གི་གནས་སྟངས་ཐོག་ལ་འགྲེལ་བརྗོད་རྒྱས་པ་ཅིག་གནང་དུས་རྒྱལ་ཁབ་དེ་ཚོ་ཡིན་པ་ཡིན་ནའི་ད། ཆོས་དད་རང་མོས་ཀྱི་གནད་དོན་གྱི་ཐོག་ལ་ཅིག་འགྱུར་བ་བཏང་ཡག་གི་འདི་དགོངས་པ་བཞེས་དགོས་ཡ་ཅིག་ཆགས་ཡ་ཅིག་བཟོ་དགོས། དེ་དང་མཉམ་དུ་ཨ་མི་རི་ཀ་ནང་ལོགས་གཞུང་རང་ཡིན་པ་ཡིན་ནའི་ད་ད་དཔེར་ན་ཕྱིའི་རྒྱལ་ཁབ་ཁག་གི་ཆོས་དད་རང་མོས་གནད་དོན་ཐོག་སྐྱོན་བརྗོད་བྱེད་པ་ཞིག་མ་གཏོགས་སོ་སོའི་རྒྱལ་ཁབ་ནང་ལོགས་གི་ཆོས་དད་རང་མོས་ལ་སོགས་པའི་འགྲོ་བ་མིའི་ཐོབ་ཐང་གནད་དོན་ལ་སོགས་པ་དེ་ཚོ་ལ་ཅིག་དོ་སྣང་མ་བྱས་པ་ཡིན་ན་ཕྱི་ལོགས་ལ་མ་བཀའ་མོལ་གནང་ཡས་འདི་ལ་ཅིག་ལྗིད་ཁོག་མེད་པ་ཆགས་ཀྱི་ཡོད་དུས་འདི་ཚོའི་ཐོག་ནས་གནད་འགག་ཆགས་ཐུབ། ཨ་རིའི་ཕྱི་སྲིད་ལྷན་ཁང་གི་རྒྱལ་སྤྱིའི་ཆོས་དད་རང་དབང་གི་སྙན་ཐོ་འདི་ལོ་རེ་རེ་ལ་འདོན་གི་ཡོད་པ་འདི་གཙོ་བོ་ག་རེ་ལ་གཞི་འཇོག་གི་ཡོད་བ་རེད་ག་འདྲས་སེ་བཟོ་གི་ཡོད་བ་རེད། སྙན་ཐོ་འདིའི་རྨང་གཞི་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་ཅིག་རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་ཁྲིམས་ཅིག་ཨ་མི་རི་ཀའི་གྲོས་ཚོགས་གཏན་འབེབས་གནང་རྗེས་ད་སྲིད་འཛིན་གྱི་མཚན་རྟགས་བསྐྱོན་པའི་ཨ་རིའི་ཨ་མི་རི་ཀའི་ཁྲིམས་ཅིག་ཆགས་ཁྲིམས་དེ་གཞིར་བཟུང་ལག་ལེན་བསྟར་བའི་གྲུབ་འབྲས་ཅིག་ཆགས་འགྲོ་བ་རེད། ད་སྙན་ཐོ་དེ་ལོ་རེ་རེར་བཟོ་སྟངས་འདི་རྨང་གཞི་འདི་སྙན་ཐོའི་གི་འབྱུང་ཁུངས་རྨང་གཞི་འདི་རྒྱལ་ཁབ་སོ་སོར་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་དཔེར་ན་ང་ཚོ་བོད་དང་རྒྱ་ནག་ལྟ་བུ་ཡིན་པ་ཡིན་ན། རྒྱ་ནག་ལ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་གིས་ཁོང་ཚོས་རྨང་གཞི་འདི་སྙན་ཐོ་འདི་ཟིན་བྲིས་འདི་བསྐྱོན་གནང་དགོས། དེའི་ནང་ལ་ད་དཔེར་ན

གཅིག་གནས་ཚུལ་དེ་དང་ད་རྒྱ་ནག་དང་ལྷག་པར་དུ་བོད་ལྟ་བུ་ཡིན་པ་ན་ཕྱི་ལོགས་ཀྱི་ད་རང་དབང་ཅན་གྱི་སྐུ་ཚབ་དེ་ཚོ་ས་ཁུལ་ཕེབས་ཡ་ཕར་བཞག་རྒྱ་ནག་ནང་ལོགས་རྒྱ་ནག་མང་ཚོགས་ཡས་ཅིག་རང་དབང་མེད་དུས་དེ་ཚོ་གནས་ཚུལ་གཞི་བྱ་ས་ཡོད་མ་རེད་དེ་ཚོ་གཞི་བྱས་པས་ན་ང་ཚོས་ད་བོད་ལྟ་བུའི་གི་ད་ལྟའི་སྙན་ཐོ་དེ་ནང་གི་ནང་དོན་ཚང་མ་ཟིན་ན་པས་ན

གནས་ཚུལ་འདི་ལྟ་བུ་ཅིག་བེད་སྤྱོད་ང་ཚོས་ཁག་གཉིས་བྱེད་པ་གཅིག་དེ་ཡོངས་བསྒྲགས་བྱས་རྗེས་སྤྱི་བསྒྲགས་དང་ང་ཚོའི་དྲ་རྒྱ་ལ་སོགས་པ་གསར་འགྱུར་བརྒྱུད་ལམ་ཁག་ལ་ཕར་བཏང་ཡ་གཅིག་བྱེད་ཀྱི་ཡོད་རེད་གནས་ཚུལ་ཁག་གཅིག་དེ་ང་ཚོས་གཞུང་ཁག་ལ་ཕར་ཕུལ་བྱས་གཞུང་ཁག་ནས་སོ་སོའི་ད་དཔེར་ན་ད་ལོའི་ཆོས་དད་རང་མོས་ཀྱི་སྙན་ཐོ་འདི་ལྟ་བུ་ད་སྙན་ཐོ་ཡར་ཕུལ་ཡ་ཡིན་ནའང་ནང་བཅུག་ཡ་ཡིན་ནའང་རེད་ད་ག་ནང་བཞིན་ཡང་གཞུང་གི་སྲིད་བྱུས་གཏན་འབེབས་བྱེད་ཡ་ཐུགས་ཕན་གསོ་ཡ་དེ་འདྲ་ཕུལ་ཡ་དེ་བྱེད་དུས་སྙན་ཐོར་ཕུལ་ཡ་གནས་ཚུལ་འདི་ཚོ་ལ་གཅིག་ཁུངས་མེད་པ་ཡིན་པས་ན

ད་དུང་ཤུགས་ཆེ་རྗེས་རྒྱབ་ཐུབ་ཡིན་ན་ང་ཚོས་ཅིག་ཕན་ཐོགས་ཆེ་ཞུ་ནུས་པ་ཐོན་ཐུབ་ཡག་གི་ཡོར་སོང།
ད་བུ་ཆུང་ལགས་གི་གཙོ་བོ་ཡིན་ན་ང་ཚོས་གནས་ཚུལ་ཅིག་བྱུང་བ་ཙམ་གྱིས་བོད་ནང་ལ་ཅིག་རང་དབང་མི་འདུག་ཐོབ་ཐང་མི་འདུག་ཟེར་ཡ་ཙམ་མ་ཡིན་པ་བྱས་ཞིབ་ཚགས་པོ་གི་སྒང་ནས་ཨ་ནི་དཔེར་བརྗོད་དང་བཅས་པ་ཉམས་ཞིབ་གི་ཡིག་ཆ་དག་དེ་འདྲའི་ཡོད་བ་ཡིན་ན་ཨ་ནི་དེ་དགེ་མཚན་ཆེ་ཡ་མཐོང་གི་འདུག་བར་བ།

རྒྱ་ནག་གཞུང་གི་སྒྲོམ་གཞིའི་འོག་ལ་ཡོད་པའི་ཁྲིམས་དེ་ཚོ་བེད་སྤྱོད་བྱེད་ཡག་ཐབས་ཤེས་བྱེད་པ་དང་ཡང་ཁྲིམས་དེ་མེད་ན་ཡིག་ཆ་དེ་ཚོ་ཡོད་ན་ཕྱི་ལོགས་ཅིག་འདོན་ཐུབ་ཡག་བྱེད་ཡག་ལ་སོགས་པ་དེ་འདྲ་མང་པོ་ཡོད་ཁུལ་ཨ་ནི་སོ་སོར་སྡུག་པོ་བཏང་བས་ན་སྡུག་པོ་བཏང་ཡག་དེ་ཚོ་ཅིག་བེད་ཅིང་ཅིག། ས་ཆ་ག་བ་དུས་ཚོད་ག་བ་བྱེད་སྟངས་ག་འདྲ་མི་ག་བ་མི་ག་ཚོད་ལ་སོགས་པ་དེ་འདྲ་གང་དྲག་གཏིང་ཟབ་པོ་བྱས་ན་ཁོ་ཚོས་དོ་སྣང་བྱེད་དགོས།

ཨ་ནེ་ད་བུ་ཆུང་ལགས་ཀྱིས་འདི་འདྲའི་ཕར་ཕྱིར་མིག་ལྟ་ཡོང་དུས་སྐབས་ལ་འདས་པའི་ལོ་ཁ་ཤས་ཀྱི་ནང་གི་ལོ་རེ་རེ་གི་ད་ལྟ་ཨ་རིའི་གཞུང་གི་ཕྱི་སྲིད་ལྷན་ཁང་གི་ངོས་ནས་འདོན་བཞིན་པ་གི་ཆོས་དད་རང་དབང་གི་སྙན་ཐོ་འདི་འདི་ཚོ་ལ་ལྟ་ཡོང་དུས་བོད་ནང་གི་ཆོས་དད་རང་དབང་གི་གནས་ཚད་དེ་ག་འདྲའི་འདྲ་བོ་ཅིག་གནས་སྟངས་བརྒྱུད་རིམ་འདྲ་བོ་ག་འདྲའི་འགྲོ་གི་འདུག་ད་ལྟ།
ད་བོད་རང་གི་ཆོས་དད་རང་མོས་གནས་སྟངས་དེ་ཅིག་ཨེ། ཕྱོགས་གཅིག་ནས་བྱས་ན་ཡ་ང་བོ་ཞེ་པོ་ཞིག་ཆགས་འདུག། བོད་བརྒྱུད་ནང་པའི་ཆོས་བརྒྱུད་ཀྱི་འདིའི་གི་ཅིག་གནས་མ་གནས་ཟེར་ཡ་དེ་ད་བོད་ནང་ལོགས་གནས་ཚུལ་དཔྱད་དཔོག་ངས་བསམ་བློ་བཏང་དགོས་འདུག་དགོངས་པ་བཞེས་གནང་བས་ན་དེ་འདྲ་ཞིག་ཆགས་འདུག་གང་ཡིན་ཞུས་པས་ན་བོད་བརྒྱུད་ནང་པའི་ཆོས་བརྒྱུད་ཀྱི་དུས་བརྒྱུད་པ་བྱས་ཡ་དེ་བླ་མ་སློབ་མའི་གི་འབྲེལ་བ་ཤུགས་ཆེན་པོ་ཡག་པོ་ཞེ་པོ་ཅིག་དགོས་བླ་མ་སློབ་མའི་གི་ཅིག་མན་ངག་རེད་ལུང་རེད་དབང་རེད་ཚང་མ་གནང་ཐུབ་ཡ་མཚན་ལྡན་ཅིག་དགོས་འདི་ད་བོད་ནང་བརྒྱུད་པ་དེ་ད་ལྟའི་གི་མི་རབས་འདིའི་རྗེས་ལ

སློབ་སྦྱོང་ཐོན་གནང་བའི་འདི་འདྲའི་ཕར་བོད་ཁུལ་ལ་ཕེབས་བྱས་ཅིག་སློབ་སྦྱོང་གནང་ཡག་གི་འདི་འདྲའི་ཅིག་གོ་སྐབས་ཅིག་རག་དགོས་ད་དེང་སང་ཡིན་པས་ན་ཡ་རྒྱ་ནག་གཞུང་གི་འདི་ཚོ་རྣམ་རྟོག་རྩིས་བྱེད་གང་དང་ཆོས་ལུགས་ཀྱི་བརྒྱུད་པ་འདི་ཕྱི་ལོགས་ནས་ཡོང་ཡ་འདི་ལ་ཆུང་འདུག་དམ་དྲག་ཤུགས་ཆེན་པོ་བྱེད་དུས་གནད་འགག་ཞེ་པོ་ཅིག་ཆགས་འདུག་ད་གནས་སྟངས་སྐྱོ་བ་ལ་འདི་འདྲ་རེད་དེ་བོད་ནང་ལོགས་ནང་མི་མང་ཚོའི་གི་དེ་ངས་ད་གཅིག་ནས་ཅིག་ལས་ཀྱི་ཐོག་ནས་སྒྲུག་ཡོད་རྒྱུ་རེད་ཡང་སྔོན་དུ་ཅིག་སོ་སོའི

ལགས་སོ་བུ་ཆུང་ལགས་དེ་རིང་ང་གཉིས་དུས་ཚོད་དབང་གིས་འདི་ནས་མཚམས་འཇོག་དགོས་བྱུང་སོང་ཁྱེད་རང་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ནང་ཕེབས་ཏེ་དགོངས་ཚུལ་ལྷུག་པོ་གསུང་བ་ལ་བཀའ་དྲིན་ཆེ་ཞུ་གི་ཡིན།